ཨཱ་ལས། མུན་པ། གཉིས་ཀྱི་གདུང་འབག། མཚན་མོ་རྒྱང་རིང་གི་ལྟ་བ་ལ། མར་མེ་གསལ་ཞིང་རླུང་གིས་མི་བསྐྱོད་པ་ཞིག་དགོས་པ་ཡིན་དུས། བདག་མེད་རྟོགས་པའི་ཤེས་རབ་སྟ་རེ་རྣོན་པོ་དང་འདྲ་བ། ཨཱ། ཡིན་ལུགས་ཕུ་ཐག་ཆོད་པའི། སྟོང་ཉིད་ཀྱི་ལྟ་བ་གསལ་བའི་མར་མེ་ལྟ་བུའི་དེ་ཉིད་ཀྱིས།

མེད་ན། དེ་ནང་ལྟར་གྱི་ཆོས་ཐམས་ཅད་པ་མེད་པ་ཨེ་རེད་ཀྱང་མེད་པ་མ་རེད། སོ་སོ། དེ་མེད་པ་མིན་ལུགས་ཀྱི་རྒྱུ་མཚན་ཅི་རེད་ཟེར་ན། སྣ་ཚོགས་ཡིད་དགའ་མེ་ཏོག་ཁ་འབྱེད་ཅིང་གསེར་གྱི་ཁང་མཆོག་འབར་བ་ཡིད་འོང་བ། འདི་ལ་བརྟེན་ནས་བྱེད་པོ་འགའ་མེད་དེ་འདི་དག་རྟོག་པའི་དབང་གིས་བཞག་པ་ཡིན་གསུངས་པ་རེད། རྟོག་པས་ཕར་བཏགས་པ་ཙམ་གྱིས་དེ་གྲུབ་པ་རེད་མ་གཏོགས་པའི་གཞི་མེད་འོང་བ། དཔེར་ན།

མདུན་གྱི་གཞི་འདི་ལ་བུམ་པ་ངོ་མ་ད་ལྟ་མེད་ལ། མེད་ན་བུམ་པ་ཞིག་འདི་རང་བཞག་ཡོད་ན་མདུན་གྱི་གཞི་འདི་ལ་བུམ་པ་ཞིག་གྲུབ་པ། དེ་ང་རང་གི་མིང་གིས་བཏགས་ནས་འདི་ན་བུམ་པ་ཡོད་སྙམ་པའི་བསམ་བློ་ཞིག་བཏང་དུས་ཡང་གྲུབ་པ་རེད་དེ་སུ་གཅིག་གིས་བཞག་མ་རེད་ཁོ་ཚུགས་ཐུབ་ཀྱིས་གྲུབ་པ། འོ་ན་ཚུགས་ཐུབ་ཀྱིས་གྲུབ་པ་འདི་ཅི་རེད་རྒྱུ་རྐྱེན་མང་པོ་དག་རིགས་ཀྱི་ཐོག་གི་བུམ་པ་མདུན་གྱི་གཞི་དེ་དང།

མཐར་ཐུག་གི་དབུ་མའི་ལྟ་བ་དེ་རྙེད་པ་ཡིན་གསུང་བ་ལ་མཐར་འཛིན་ལྟ་བས་འཕྲོག་པར་མི་འགྱུར་ཞེས་གསུང་དགོས་ལུགས་རྒྱུ་མཚན་དང་གསུང། དེ་ཡིན་དུས་ང་ཚོ་འདིའི་སྐབས་ལ་ཕར་ཕྱིན་ཐེག་པའི་ལུགས་ལ། སྟོང་ཉིད་མངོན་སུམ་དུ་རྟོགས་པའི་བློ་ངོ། ལུས་དེ་ལ

དེ་ལ་མཉམ་པར་གཞག་པ་ལ་བརྟེན་ནས་ཡུམ་དང། དེ་ནས་ལྷན་ཅིག་ཏུ་མཉམ་པར་སྦྱར་བ་ལ་བརྟེན་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེས་པ་དང་སྟོང་ཉིད་མངོན་སུམ་དུ་རྟོགས་པ་དེ་ཉིད་རེད། དེ་སྟོང་ཉིད་མངོན་སུམ་དུ་རྟོགས་པའི་བློ་ངོ་ལ་ཀུན་རྫོབ་ཀྱི་སྣང་བ་ཡོད་དེ། ཞེ་སྡང་རྡོ་རྗེ་ཡི་སྣང་བ་དེ་ཤར་བ་དེ་དགའ་བའོ། གསང་གཉིས་ནི་གསང་སྔགས་རྡོ་རྗེ་ཐེག་པ་ཞེས་བརྗོད་དེ་ཕར་ཕྱིན་ཐེག་པ་ལས་ལམ་མཆོག་ཏུ་གྱུར་པ་ཡིན་ཟེར་དགོས་ལུགས་རྒྱུ་མཚན་རྩ་བའི་གནད་འགག་ཅིག་གྲགས་ཐུབ་སོ། དེ་ཐོག་ལ་དབུ་མ་འཇུག་པའི་ནང་ལ། དེ་ནི་རིང་དུ་སོང་བར་བློ་ཡང་ལྷག་པར་འགྱུར་ཟེར་གྱི་ཡོད།

མཁྱེན་སོང། དེ་སོགས་དེ་ནས་ཡག་པོ་ཞིག་གོ་བ་ལེན་མ་ཐུབ་ན་ལྟ་བའི་གི་སྐོར་ལ་ཉིད་པ་རྙེད་དུས་དེ་ལ་དེང་སང་དེ་ནི་ཧ་ཅང་གི་དེ་ནི་པས་ཅི་ཞིག་གོ་རེ་འགལ་རྐྱེན་ཟེར་གོ་ན་འདྲ་དོ་བར་ཆད་ཟེར་ན་འདྲ་དོ་དེ་ཐོན་འོང། མཁྱེན་སོང། དེ་ཡིན་དུས་འཇམ་མགོན་བླ་མས་ལམ་གཙོ་རྣམ་གསུམ་གྱི་ལ་ནང་ལ།

སྣ་ཚོགས་ཡིད་དགའ་མེ་ཏོག་ཁ་འབྱེད་ཅིང་གསེར་གྱི་ཁང་མཆོག་འབར་བ་ཡིད་འོང་བ། འདི་ལ་བརྟེན་ནས་བྱེད་པོ་འགའ་མེད་དེ་དེ་དག་རྟོག་པའི་དབང་གིས་བཞག་པ་ཡིན། དེ་ནས་དབུ་མ་འཇུག་པའི་ནང་ཡོད་པ། ཀུན་རྫོབ་བདེན་པ་ཐབས་སུ་གྱུར་པ་དང་དོན་དམ་བདེན་པ་ཐབས་བྱུང་གྱུར་པ། འདི་གཉིས་རྣམ་དབྱེ་གང་གིས་མི་ཤེས་པ་དེ་ནི་རྣམ་རྟོག་ལོག་པས་ལམ་ངན་ཞུགས།

ལུས་རྟེན་དུ་བླངས་ཡིན་ན། སྐྱབས་འགྲོ་གི་ཚིག་ཙམ་ཡང་འདོན་མི་ཤེས་པའི་དཀའ་བ་འཕྲད། ནང་པ་སངས་རྒྱས་ཀྱི་གྲལ་དུ་སྐྱེས་ན་ཡང། མགར་བ། མགར་ར། ཤན་པ། དེ་ནས་ལས་ཀ་ཅོག་འདས་ལས་འཚོ་བ་གཅིག་པུ་ཡིན། མི་ཡི་གཡོག་པོ་ལྟ་བུ་སྐྱེས་ན། མི་གཞན་གྱི་དབང་དུ་སོང་བ་ཡིན་པས།

ཨ་ནི། ང་རང་མཁས་པ་ཡིན་བསམ་པ། ཁ་གི་ཚིག་ཙམ་དུ་རྡོ་ཞིག་འདི་ཤེས་ན་ཡང། ང་རང་སེམས་རྒྱུད་ཀྱི་ཐོག་ལ། སྦྱར་མི་ཤེས་ནས་བསམ་བློ་གཏོང་མི་ཤེས་ཀྱི། ཆོས་རིག་འདི་ཞིག་བསམ་ན་ཡང། གདམས་ངག་ལྟ་ནོར་གྱི།

དེ། ལམ་ཕྱིན་ཅི་ལོག་ཏུ་སོང། ག་ཚོད་ཆོས་ཞིག་བཏོན་ན་ཡང་གྲོང་དཀར་དམ་བཏགས་མ་གཏོགས་པའི་མི་ཚེ་སྟོང་ཟད་དུ་གཏོང་བ། གཏོང་བ། དེ་འདྲ་ཞིག་མི་ཡིན། ད་རེས་ང་རང་ཚོས་སྐལ་བ་བཟང་པོ་འདི་ལ་ཚང་ལ་མ་ནོར་བ། འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ་ལམ་གྱི་སྙིང་པོ། མཁའ་འགྲོ་གི་སྙིང་ཐིག་ལྟ་བུ། བླ་མ་རྣམ་དག་གི་ཐུགས་དམ་གྱི་ཉམས་ལེན་གྱི་མཐིལ་ནོར་བུ་ལྟ་བུ། སྙན་ནས་བདག་ཅག་གི་སྟོན་པ་ཐུགས་རྗེ་ཅན་ནས་རིམ་པར་བརྒྱུད་དེ་སྙན་ནས་སྙན་དུ་བརྒྱུད་པའི་མན་ངག་དམར་བྱང། ལག་པའི་ནང་ལ་བཞག་ཡོད་པས་དེ་འདྲ་གི་སྐབས་འདིར།